བརྟན་བཞུགས་བསྟར་འབུལ་དང། དེ་བཞིན་མཇལ་ཁ་དང་མཛད་འཕྲིན་ཁག་ཅིག་བསྐྱངས་ཡོད་པའི་ཁྲོད་བཀའ་སློབ་གནང་བ་ཁག་ཕྱོགས་བསྡུས་ཀྱིས་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་འདི་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོ་ལེ་ཚན་འདིའི་ནང་ལོགས་ལ་ཉེ་བའི་དུས་ཚོད་ནང་ལོགས་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དད་ལྡན་མང་ཚོགས་ལ་མཇལ་ཁ་བཀའ་སློབ་ཀྱི་ནི་མཛད་འཕྲིན་ཁག་ཅིག་བསྐྱངས་གནང་ཡོད་དུས་ཡང་སྐབས་དེ་དུས་བསྩལ་གནང་པའི་བཀའ་སློབ་ཁག་ནི་ང་ཚོའི་གསན་མཁན་རྣམ་པ་ཚོར་ཞིབ་ཕྲ་ཅིག་གིས་ངོ་སྤྲོད་ཞུ་གི་ཡིན་ལ། དམིགས་བསལ་ད་རེས་ཟླ་བ་ལྔ་པའི་ཚེས་ཉི་ཤུ་བཞིའི་ཉིན་མོ་དེ་ནི་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ལ་ཐེག་ཆེན་འཛིན་སྐྱོང་ཚོགས་པས་རྒྱལ་བ་རིན་པོ་ཆེ་མཆོག་ལ་བླ་མ་མཆོད་པའི་ཆོ་གའི་སྒོ་ནས་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་ཡོད་རེད་ལ། སྐབས་དེ་དུས་རྒྱལ་བ་རིན་པོ་ཆེ་ནས་དམིགས་བསལ་བཀའ་སློབ་གནང་ཡོད་དུས་ང་ཚོའི་གསན་མཁན་རྣམ་པ་ཚོ་སྔོན་ལ་ཡང་ད་རེས་ནི་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་འདི་ཅིག་ངོ་སྤྲོད་ཞུ་གི་ཡིན་ཐོག་མར་བཀའ་སློབ་ནང་ལོགས་ལ་ད་ཚང་མར་འཚམས་འདྲི་གནང་ཡ་དང་དེ་ནས་ད་སྔར་སངས་རྒྱས་ཀྱི་བསྟན་པ་དར་སའི་ཡུལ་ལུང་དང་དེ་བཞིན་ད་ལྟ་སངས་རྒྱས་ཀྱི་བསྟན་པ་དོ་སྣང་ཡོད་ས་རེད་དེ་བཞིན་ཚན་རིག་པ་ཡིན་ནའི་རེད་དོ་སྣང་གསར་པ་ཅིག་ཡོང་གི་ཡོད་དུས་རྒྱལ་བ་རིན་པོ་ཆེ་མཆོག་ནས་ད་ཕན་པ་ཞབས་འདེགས་ཡོང་གི་ཡོད་པ་ཅིག་ལ་གཟིགས་གནང་བྱས་མུ་མཐུད་ད་ལོ་ངོ་བཅུ་ཕྲག་གི་ནང་ལོགས་ལ་ཚང་མས་མཉམ་རུབ་ཀྱི་ཐོག་ནས་འབད་བརྩོན་བྱེད་ཡ་དེ་གལ་ཆེན་པོ་ཞེ་དྲག་ཅིག་ཡིན་པ་འདི་ག་གི་ཐོག་ནས་བཀའ་སློབ་འདུག་སེ་ཅིག་གནང་སོང། དེ་རིང་སྤྱི་ཡོངས་ཀྱི་ཐོག་ནས་བརྟན་བཞུགས་ཞུ་ཕུལ་གནང་བྱས་འདུག་སེ་རེད་ཨེ་ནི། དངོས་ཡོད་གནས་ཚུལ་ལ་ཡ། འཛམ་བུ་གླིང་འདིའི་སྒང་གི་ཅིག་སངས་རྒྱས་ཀྱི་ཆོས་ལ་དད་པ་ཡོད་མཁན་སྤྱི་དང། ལྷག་པར་དུ་ཧི་མ་ལ་ཡའི་རི་རྒྱུད། ཨེ་ནི་བོད་གངས་ཅན་གྱི་ལྗོངས་ཀྱི་གདུལ་བྱ། འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་བྱས་ནས་ཡིན་པ་འདི་ཡིད་འདི་ད་ག་ད། ང་ཡ། ཅི་མི་རུ་ཆེན་པོ་ཞེ་པོ་ཅིག་ཡོད་རེད་བྱས་ཇི་ཙམ་གྱིས་ང་ཚེ་རིང་དུ་གནས་པ་དེའི་ཚོད་ཀྱིས་སངས་རྒྱས་ཀྱི་བསྟན་པའི་ཅེས་གོ་དངོས་གནས་དྲང་གནས་ཀྱི་བོད་ཀྱི་འགྲོ་བ་ལ་ཕན་ཐོགས་ཡོད་བསྟན་པ་འདི་ཡིད་འདི་མུ་མཐུད་ནས་འདུག་སེ་ཐུབ་ཡ་ཅིག་གིས་ས་འདི་འདྲ་ཡིན་དུས། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་གསུང་བ་ནང་བཞིན་གྱི་ག་ད་ད། རྒྱ་ཧོར་བོད་གསུམ་གཙོ་བོར་གྱུར་པའི་ཡུལ་གྲུ་འདི་ཡི་དེ་སྔ་ནས་སངས་རྒྱས་ཀྱི་ཆོས་དཔེ་ཀྱི་དར་རྒྱས་ཆེན་པོ་ཡོད་བསྡད་པ་ཅིག་བར་སྐབས་འགྱུར་བ་ཆེན་པོ་ཕྱིན་པ་རེད། ཨ་ནི་དེ་སྔ་སངས་རྒྱས་པའི་ཆོས་ལ་ཡ། འབྲེལ་བ་གང་ཡང་མེད་བསྡད་མཁན་གྱི་ད་ནུབ་ཕྱོགས་རྒྱལ་ཁབ་ནས་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད་ད་དེ་འདྲ་ཅིག་གི་ད་དུས་ཚོད་ལ་ཡག་གང་ལྟར་ཅིག་བསྟན་པའི་ཞབས་འདེགས་རྒྱ་ཆེན་པོ་ཅིག་གི་སྒྲུབ་ཐུབ་ཡག་ཅིག་གི་ག་ད་ད་དངོས་ཡོད་གནས་ཚུལ་དེ་འདྲ་ཆགས་ཡོང་གི་ཡོད་རེད། བྱས་ཙང་ཡིན་ནའི་ང་རའི་ངོས་ནས་ཡིན་ནའི་ད་སེམས་ཤུགས་བསྐྱེད་བྱས་ཅིག་བསྟན་པ་དང་འགྲོ་བ་ལ་གང་ཕན་ཅིག་བྱེད་བསམ་པ་ཅིག་གི་སེམས་ཤུགས་བསྐྱེད་བྱས་ཡོང་གི་ཡོད། ཨ་ནི་དེ་རིང་འདིར། ཁྱེད་རང་ཚོས་བརྟན་བཞུགས་ཕུལ་གནང་བྱས་འདུག་ས་རེད། ཨ་ནི་ཁོ་ཕྱི་ནང་གི་ཡང་རྒྱུ་རྐྱེན་རྟེན་འབྲེལ་ཚོགས་པར་བྱས་བྱས་འདུག་ཟེར་ཡང་ཁོ་ཕན་ཐོགས་ཡོང་གི་རེད་པ་ད་དེ་འདྲ་ཡིན་དུས་ཐུགས་རྗེ་ཆེ་ཞེས་ནས་ཞུ་གི་ཡིན། ཨ་ནི་ད་གཙོ་བོ་བོད་གངས་ཅན་གྱི་ལྗོངས་ཀྱི་ད་དེའི་ཉེ་འདབས་ཀྱི་ད་ཧི་མ་ལ་ཡའི་རི་རྒྱུད་དེ་ཡེ་དེ་གི་གི་ལོ་རྒྱུས་ཀྱི་ཐོག་ནས་རྒྱལ་བ་རིན་པོ་ཆེ་དང་འབྲེལ་བ་ཡོད་བསྡད་པ་ཆགས་ཀྱི་འདུག་ས་རེད། བྱས་ཙང་ཨེ་ནི་ཡུལ་གྲུ་དེ་ཡེ་དེ་ལ་གཅིག་གི་བསྟན་པ་དང་འགྲོ་བའི་དོན་ཆེད་ངས་ཞབས་འདེགས་གང་འཚམ་ཅིག་བསྒྲུབ་ཐུབ་ཡ་གཅིག་གི་ང་རའི་སྨོན་ལམ་རྒྱག་གི་ཡོད་འདོད་པ་དེ་ཡོད་ཨེ་ད་དེ་སྔ་སངས་རྒྱས་པའི་ཆོས་མ་དར་སའི་ཡུལ་ཡུལ་ལུང་མང་པོ་ཅིག་གི་ནང་ལའང་དོ་སྣང་ཡོང་གི་ཡོད་རེད་ལྷག་པར་ཆོས་ཁས་མི་ལེན་མཁན་ཆོས་ལ་དོ་སྣང་གང་ཡང་མེད་བསྡད་མཁན་གྱི་ཚན་རིག་པའི་ནང་ནས་དོ་སྣང་ཤུགས་ཆེན་པོ་ཅིག་ཡོང་བསྡད་ཀྱི་འདུག་ས་ཨེ་ནི་ངས་ང་ར་ག་ད་བསྟན་པ་དང་འགྲོ་བའི་དོན།

རྣལ་མ་གཅིག་ཡོང་ཡ་ལ་ཧུར་བརྩོན་བྱེད་དགོས་ཀྱི་ཡོད་པ་དང་དེ་བཞིན་ད་ད་རེས་ཀྱི་ནི་བརྟན་བཞུགས་དེ་ཡིན་པ་ཡིན་ན་ཞིང་གཤེགས་དམ་པ་བཟོད་པ་རིན་པོ་ཆེ་གི་རྗེས་འབྲང་པ་བཅས་པ་ཚོས་འདུག་ཟེར་བརྟན་བཞུགས་བསྟར་འབུལ་ཞུས་གནང་བ་ཅིག་གི་བྱེད་ཀྱི་ཡོད་དུས་ཞིང་གཤེགས་དམ་པ་བཟོད་པ་རིན་པོ་ཆེ་གི་ཡང་སྲིད་ཡག་པོ་གཅིག་ཡོང་ཡ་ལ་ཚང་མས་ནས་སྨོན་ལམ་བསྐྱོན་ཡ་དང་དེ་བཞིན་ཚང་མས་ད་སངས་རྒྱས་ཆོས་དེ་དད་པ་ཙམ་མ་ཡིན་པ་ནི། རིགས་པས་དཔྱད་ཡ། ཅིག་གི་ཡིན་དུས་འདི་གས་ཀྱི་ཐོག་ལ་འབད་བརྩོན་སྐྱོན་དགོས་པའི་སྐོར་ལ་བཀའ་སློབ་གཏུགས་ཤིག་བསྩལ་གནང་སོང།
ཨེ་ནི་གཙོ་བོ་ང་རང་ཚོའི་ཨེ་ནི་དགྲ་བཅོམ་པ་ས་ག་ལྷ་ཡིན་ན་ཅིག་གིས་ངུར་སྨྲིག་གྱོན་ཙམ་གྱིས་ཆོག་པའི་བསམ་པ་ནམ་ཡང་མི་བྱའོ་ཞེས་བྱས་ནས་ལུས་ལ་ཡ་ཆོས་གོས་རྣམ་གསུམ་གྱོན་པ་ཙམ་གྱིས་ཡོང་གི་མ་རེད་ད་གང་ལྟར་ཅིག་ལུང་སྡེ་སྣོད་གསུམ་ལ་འཆད་ཉན་བསླབ་པ་སློབ་གཉེར་ཡག་པོ་ཞིག་བྱས་ནས་བསླབ་པ་གསུམ་གྱི་ཉམས་ལེན་ཁ་ཡོད་ལག་ཡོད་ཡག་པོ་ཞིག་བྱས་རྗེས་དེ་འདྲ་གཅིག་གི་ཐོག་ནས་བསྟན་པ་འཛིན་མཁན་ཆགས་ཀྱི་ཡོད་རེད་མ་གཏོགས་བསམ་བློའི་ནང་ནས་སྡེ་སྣོད་གསུམ་དང་གཅིག་བསླབ་པ་གསུམ་གྱི་སྐོར་དེ་བསམ་བློ་བཏང་ནས་གཅིག་སོ་སོ་དང་དུ་བྱས་རྗེས་ཅིག་ལག་ལེན་བཀལ་ཡག་དེ་གས་མེད་པ་ཨེ་ནི་ལུས་ལ་ཡང་ཆོས་གོས་གྱོན་པ་ཙམ་གྱིས་ཨེ་ནི་ངོ་མཚར་བྱེད་ཡ་ཡོད་མ་རེད་ཟེར་ནས་འདུལ་བའི་གཞུང་གི་ནང་ལ་གསལ་པོ་ཞིག་འདུག་བ་བྱས་ཙང་ང་རང་ཚང་མ་ལོག་གི་མི་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འབྲང་ལུས་ལ་ཆོས་གོས་ངུར་སྨྲིག་བཅངས་བསྡད་མཁན་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཚང་མ་ལོག་གི།

གི་ངའི་གྲོགས་པོ། དངོས་གནས་དྲང་གནས་ཀྱི་པའི་ངོ་ཤེས་བློས་ཐུབ་ཅིག་ཡིན། ད་བར་སྐབས་ད་མྱ་ངན་ལས་འདས་པ་རེད། ད་ཁོ་རང་གི་ཡང་སྲིད་ཡག་པོ་ཅིག་གཏན་གཏན་ཡོང་གི་ཡོད་རེད་ལ་ཡོང་ཐུབ་ཡ་ཅིག་གི་ངས་ཡིན་སྨོན་ལམ་རྒྱབ། ཨེ་ནས་བཟོད་པ་རིན་པོ་ཆེ་ངོ་ཤེས་པ་ཁྱེད་རང་ཚོ་ཡིན་ནས་པའི་ཡང་སྲིད་ཡག་པོ་ཅིག་ཡོང་ཐུབ་ཡ། ཚང་མས་དགོངས་པ་ཡག་པོ་བཞེས་ཤོག། ཧོ་ད་སངས་རྒྱས་ཀྱི་བསྟན་པ་ནུབ་ཡག་གི་མཚམས་ལ་སླེབས་མི་འདུག་བརྒྱ་ཆ་བརྒྱ་ཐམ་པ་ཐག་ཆོད་སངས་རྒྱས་ཀྱི་ཆོས་མུ་མཐུད་ནས་བོད་ཀྱི་འཛམ་བུ་གླིང་འདིའི་སྒང་ལ་གནས་ཡག་ད་དེ་སྔ་སངས་རྒྱས་ཀྱི་ཆོས་མ་དར་ས་ཡི་ལུང་པ་ཚོ་ལ་གཅིག་གི་སངས་རྒྱས་ཀྱི་ཆོས་ལ་དོ་སྣང་གསར་པ་སླེབས་བཞིན་ཡོད་ཡིན་དུས་ཙ་ནས་བསྟན་པ་ལོ་བརྒྱ་ཕྲག་ཁ་ཤས་ཏན་ཏན་བསྡད་ཐུབ་ཀྱི་རེད་ཨེ་ནི་བསྐལ་པ་མེས་འཇིག་ཆུས་འཇིག་ཟེར་བ་རེད་མེས་འཇིག་གི་མཚམས་སླེབས་ཡིན་ན་གནས་ཚུལ་ཁག་ཁག་རེད་ས་དེ་འདྲ་ཡིན་དུས་ང་རང་ཚོ་ཚང་མ་ལོག་སྟོན་པ་བཀའ་དྲིན་ཅན་དེའི་རྗེས་འབྲང་ལྷག་པར་དུ་ཡང་དཔལ་ནཱ་ལེནྡྲའི་ཨེ་ནི་ཀླུ་སྒྲུབ་ཡབ་སྲས་ཀྱིས་མཚོན་པའི་མཁས་པའི་དབང་པོ་དེ་གྱིས་དེ་གྱིས་ད་རྗེས་སུ་འབྲང་མཁན་ཅིག་ཆགས་བྱས་བསྡད་ཡོད་པ་ཡིན་དུས་རྩ་ནས་ཨེ་ནི་ཚང་མ་ལོག་གི། གཅིག་སངས་རྒྱས་ཀྱི་ཆོས་ལ་དད་པ་ཙམ་མ་ཡིན་པར་རིགས་པས་དཔྱད་པ་བྱས་ནས་པའི་ཚན་རིག་པས་བཤད་ཡག་དང་ང་རང་ཚོའི་བོད་སྐད་རིགས་པས་བརྟག་དཔྱད་ཡག་དེ་མཐུན་པོ་ཆགས་འདུག་བ། བྱས་ཙང་ད་འདི་དངོས་གནས་དྲང་གནས་ཀྱི་ང་རང་ཚོ་ནཱ་ལེནྡྲའི་བརྒྱུད་པའི་ཐུན་མོང་མ་ཡིན་པ་ཆགས་བསྡད་ཡོད་རེད་རིགས་པས་དཔྱད་འགྲོ་ཡག་འདི། རང་སངས་རྒྱས་བཅོམ་ལྡན་འདས་ཀྱི་ལུང་འདི་འདྲ་ལ་ཡང་སོ་སོ་ཡང་དོགས་པ་བསླངས་ནས་ཨེ་ནི། ལུང་འདི་སྒྲ་ཇི་བཞིན་པར་ཁས་བླངས་པ་ཡིན་ན་ཨེ་ནི་རིགས་པས་གནོད་ཡོང་གི་འདུག་ཟེར་ནས་ང་ཚོས་བཤད་ཡ་ཡོད་བསྡད་པ་དེ་ཞེ་དྲག་ཡག་པོ་རེད་དངོས་གནས་དྲང་གནས་ཀྱི་བོད་སྐད་དད་པ་ཙམ་མ་ཡིན་པར་ཁོ་རིགས་པས་དཔྱད་པ་བྱས་ནས་འགྲོ་བསྡད་ཀྱི་ཡོད་པ་ཡིན་དུས་ཙང་ནས་འོ་ད་དེ་ཁྱེད་རང་ཚོ་ངས་ཡི་དེ་བྱེད་དགོས་རེད་ལ་ཁྱེད་རང་ཚོ་ཚང་མ་ལོག་གི་ཨེ་ནི་དེ་ལུགས་ཀྱི་དགོངས་པ་བཅངས་རོགས་གནང། བླ་མ་བཟོད་པ་རིན་པོ་ཆེ་ཡི་ད་ཡང་སྲིད་ཅེས་རིན་པོ་ཆེ་ཁོ་རང་བཞུགས་པའི་རིང་ལ་ཧུར་ཐག་པར་ཐག་བྱས་སོང། ད་རིན་པོ་ཆེ་ཡང་སྲིད་ཡག་པོ་ཅིག་ཁོ་རང་གི་ཐུགས་ཀྱི་སྨོན་ལམ་ཏན་ཏན་ཡོག་རེད་ལ། ཡང་སྲིད་ཡག་པོ་ཞིག་ཡོང་ཐུབ་ཡ། ངས་རེ་བ་རྒྱག་གི་ཡོད་ལ་ཁྱེད་རང་ཚང་མ་ལོག་གི་ཐུགས་སྨོན་མཚམས་སྦྱོར་གནང་རོགས་གནང་ཞེས་ཞུ་ཡ་ཡིན། ཨེ་ནི་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། ལགས་སོ། ད་དེ་བཞིན་ནི། དེ་རིང་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་པ་གཅིག་གི་ཉིན་མོ་དེ་ཆ་བཞག་པ་ཡིན་ན། ས་ག་ཟླ་བ་འདི་ཤར་བ་ནས་བྱས་བྱས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ལ་མ་ཎི་དུང་སྒྲུབ་འདིའི་དབུ་འཛུགས་གནང་ཡོང་དུས་རྒྱལ་བ་རིན་པོ་ཆེ་གཙུག་ལག་ཁང་ལ་ཞབས་སོར་འཁོད་གནང་བ་དང་སྐབས་དེ་དུས་ད་ཆིབས་བསྒྱུར་དང་ཡང་བཀའ་སློབ་ག་ཅི་གནང་ཡོད་འདུག་ན་ཡང་ང་ཚོས་རིམ་པས་བྱས་བྱས་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན། རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ནང་ལོགས་ལ་ད་བོད་ཁ་བ་གངས་ཅན་གྱི་བོད་མི་ཚང་མས་འཕགས་པ་སྤྱན་རས་གཟིགས་ལ་གསོལ་བ་འདེབས་བྱས་ནས་ཡོད་པ་འདི་ཡིན་པས་ན་གནད་འགག་ཅིག་ཆགས་ཀྱི་ཡོད་རེད་ལ། འཕགས་པ་སྤྱན་རས་གཟིགས་ཡི་དམ་དུ་ད་བྱེད་མཁན་ཚང་མས་ཡིན་པས་ན་སེམས་ལ་སྙིང་རྗེ་ལྡན་པ་ཅིག་དགོས་ཀྱི་ཡོད་པ་འདི་གལ་ཆེན་པོ་ཡིན་པ་འདི་དག་གི་ཐོག་ནས་བཀའ་སློབ་འདུག་སེ་ཅིག་གནང་སོང།

ད་དྲན་གྱི་ཡོད་རེད་ཚང་མས་ཅིག་རང་བཞིན་གྱི་བོད་སྐད་ཁ་ནས་ཐོན་ཡོང་ངེས་ཅིག་བྱས་ཙང་གང་ལྟར་དེ་སྤྱིར་སེམས་ཅན་ཐམས་ཅད་ཡང་ཀུན་འཛམ་བུ་གླིང་གི་འདི་ཨ་ནི་སེམས་ཅན་ད་བྱེ་བྲག་ཏུ་བོད་ཁ་བ་གངས་ཅན་གྱི་ཨ་བོད་མི་རྒན་བྱིས་ཚང་མ་ལོག་གི་འཕགས་པ་སྤྱན་རས་གཟིགས་ལ་ཡ་གསོལ་བ་འདེབས་ཡ་གཅིག་གི་རང་བཞིན་གྱི་བོད་སྐད་བག་ཆགས་རུ་སད་དེ་ཡ་གཅིག་དེ་འདྲ་ཆགས་བསྡད་ཡོད་རེད་འདི་གནད་འགག་ཆེན་པོ་རེད་ཤག། སྤྱིར་འཕགས་པ་འཇམ་དཔལ་དབྱངས་ཤེས་རབ་ཀྱི་ལྷ། ཕྱག་ན་རྡོ་རྗེ་ཨེ་ནི་གཅིག་གི་བུ་གའི་རྟགས་སྲུང་སྐྱོབ་བྱེད་ཡ་སོ་རོ། ཨེ་ནི་སྤྱན་རས་གཟིགས་འདི་གང་ལྟར། སེམས་འདུལ་ཡག་གི། ཨ་ག་འདྲ་ལྷག་པའི་ལྷ་མཆོག། གཞན་དང་མི་འདྲ་བ་ཆགས་བསྡད་ཡོད་རེད། ངེས་དོན་གྱི་སྤྱན་རས་གཟིགས་སུ་ལབ་ཆོག་གི་རེད་བྱང་ཆུབ་ཀྱི་སེམས་སྒོམ་ཡག་འདི་རེད་ཤག། འདུན་པ་གཉིས་ལྡན་གྱི་སེམས་ཀྱི་གོ་བ་ཞེ་དྲག་མེད་ན་ཡང་གང་ལྟར་རྒྱུན་དུ་སེམས་བཟང་པོ་བྱེད་ཡ་ཅིག་ད་དེ་དངོས་གནས་དྲང་གནས་ཀྱི་ད་འཕགས་པ་སྤྱན་རས་གཟིགས་ཡི་དམ་དུ་བྱེད་མཁན་ཚང་མ་ལོག་གི་རྒྱུན་དུ་ནས་སེམས་སྙིང་རྗེ་ཆེན་པོ་དང་སྙིང་རྗེ་དང་ལྡན་པ་ཅིག་གི་གཞན་འབུ་སྲིན་ཚུན་ཆད་རིགས་ཡང་གནོད་པ་མ་བྱེད་ཡ། ང་རང་ཚོ་བོད་པ། ཆུང་ཆུང་སྒང་ནས་ཀྱི་འབུ་མ་གསོད་བྱས་ནས་ང་ཚོ་བཤད་བསྡད་ཡ་ཅིག་གི་ཆུང་ཆུང་སྒང་ནས་གོམས་བསྡད་ཡོད་རེད། བྱས་ཙང་ང་རང་ཚོ་བོད་གངས་ཅན་པ་ཚོ་བོད་ཧ་ལམ་ལྷན་སྐྱེས་ཀྱི་བཟོ་འདྲ་ཅིག་ལ། སྲོག་ཆགས་སོགས་ལ་ཡང་གནོད་པ་མ་བྱེད་ཡ་ཅིག་གི་ང་ཚོ་གོམས་གཤིས་དེ་འདྲ་ཞིག་ཡོད་རེད། འདི་རྩ་ཆེན་པོ་ཞིག་རེད་ཤག། སུ་གཅིག་ལས་བོད་ཀྱི་གནོད་འཚེའི་བསམ་བློ་མེད་པ་བྱས་ཅིག་དེ་འདྲ་ཡིན་དུས་ཙ་ན་ང་རང་ཚོ་བོད་གངས་ཅན་པ་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ལ་སྐྱེས་ནས་ག་འདྲ་བའི་སངས་རྒྱས་པའི་ཆོས་ཚུལ་སྤྱི་དང་ལྷག་པར་དཔལ་ནཱ་ལེནྡྲའི་དངོས་གནས་དྲང་གནས་ཀྱི་དཔེ་ལྟ་སྒོམ་སྤྱོད་གསུམ་གང་གི་ཆ་ནས་ཡིན་ན་ཡང་དཔེ་ལུང་དང་རིགས་པས་གཏན་ལ་ཕབ་ནས་དེ་རིང་ཁ་སང་ཚན་རིག་དང་མཐུན་པ་ཅིག་གི་ཆགས་བསྡད་མཁན་ཅིག་གི། དེ་འདྲའི་ང་ཚོའི་རིག་གཞུང་ཞིག་ཆགས་བསྡད་ཡོད་རེད།

གང་ལྟར་ཅིག་གི། བོད་ཀྱི་སངས་རྒྱས་པའི་ཆོས་འདི་རྨོངས་དད་མེད་པ། རྒྱུ་མཚན་གྱི་ཐོག་ནས་ཏུ་བསམ་བློ་བཏང་ཡོད་བསྡད་པ་ཅིག་གི། ད་དེ་རིང་ཁ་སང་ངོ་འཕྲོད་ཡོང་གི་ཡོད་པ་རེད། མི་ཆོས་ལུགས་ཚང་མ་ལོ་ལ་ངས་གུས་ཞབས་ཡོད་ཡག་པོ་ཞེ་དྲག་རེད། ཁོ་རྒྱུ་མཚན་གྱི་ཐོག་ནས་ཏུ་དཔྱད་པ་བྱས་ནས། འཇིག་རྟེན་བཀོད་པ་པོའི་དཀོན་མཆོག་ཁས་བླངས་ནས་ནི། འཇིག་རྟེན་བཀོད་པ་པོའི་དཀོན་མཆོག་གིས་གནང་བ་རེད་ཟེར་བ་སོགས་ལ་མེད་པ་བྱས། ང་རང་ཚོ།

གོ་བ་རླབས་ཆེན་པོ་གཅིག་དང་ནི་སེམས་རྒྱུད་ལ་ཕན་ཐོགས་པ་གཅིག་པུ་ཡིན་པ་འདི་གས་ཀྱི་ཐོག་ནས་བཀའ་སློབ་ཏུ་ཞིག་གནང་སོང། དཔེ་ངས་བྱང་ཆུབ་ཀྱི་སེམས་ཞེ་པོ་ཞིག་སྒོམ་གྱི་ཡོད་རེད་ཉིན་ལྟར་རེ་བཞིན་སྒོམ་གྱི་ཡོད།
ཅེས་ཨེ་ནི། རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བགྱི། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས། གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས། འཕྲལ་དུ་བདེ་བ་ཡང་བྱང་ཆུབ་ཀྱི་སེམས། ལུས་བདེ་བ་ཡང་བྱང་ཆུབ་ཀྱི་སེམས། སེམས་ཞི་ལྷོད་ཡོང་ཡ་དེ་བྱང་ཆུབ་ཀྱི་སེམས། ཨེ་ནི། ཚོགས་བདེ་བླག་ཏུ་རྫོགས་ཡ་དེ་བྱང་ཆུབ་ཀྱི་སེམས། ཞེ་པོ་ཅིག་རེད་ཤག། བྱས་ཙང་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ལྷ་སྐལ་འཕགས་པ་སྤྱན་རས་གཟིགས་སྙིང་རྗེའི་ལྷ་རེད། ལྟོས་ས་ལྟོས་ཆོས་ཀྱིས་ང་རང་ཚོ་བོད་པ་ཚོ། སྤྱིར་བཏང་བྱས་ན་དེ་སེམས་བཟང་པོ་ཞིག་ཡོད་བསྡད་པ་ཆུང་ཆུང་སྒང་ནས་འབུ་མ་གསོད་ཟེར་ནས་ཟེར་དེ་ཧ་ཞིག་གི་ང་ཚོ་གོམས་གཤིས་ཡོད་རེད་ཨ་ནི་ང་རང་ཚོ་བོད་རིགས་ཚང་མ་ལོ་དངོས་གནས་དྲང་གནས་ཀྱི་སེམས་པ་བཟང་པོ་བྱེད་ཧ་ཞིག་གི་དཔེ་ཆུང་ཆུང་སྒང་ནས་མིག་ལྟོས་ཞིག་ཡོད་རེད་ལ་དེ་རིང་ཁ་སང་དུས་ཚོད་སྤྱིར་སངས་རྒྱས་ཀྱི་བསྟན་པ་ཏོག་ཙམ་དཔེ་ཉམས་རོ་དམས་ཡོང་ཡག་ཅིག་དང། ལྷག་པར་བོད་གངས་ཅན་གྱི་ལྗོངས་ལ་ཨེ་ནས་བོད་གངས་ཅན་གྱི་ལྗོངས་ཀྱི་ཆོས་དང་རིག་གཞུང་ཐུན་མོང་མ་ཡིན་པ་ཞིག་ཡོད་བསྡད་པ་དེ་རྒྱ་མི་གུང་ཁྲན་བསམ་བློ་རྒྱ་ཆེན་པོ་མེད་བསྡད་མཁན།

བྱས་ཙང་ང་རང་ཚོ་བོད་གངས་ཅན་གྱི་ཆོས་དེ་ཞིག་གི་བར་སྐབས་དཀའ་ངལ་མང་པོ་ཞེ་དྲག་འཕྲད་པ་རེད་དེ་ཁོ་ད་རིམ་པས་ཀྱི་དཔེ་ཉི་མ་ཤར་ཡོང་བ་ནང་བཞིན་ཁོ་བདེན་པའི་མཐའ་རབ་ཏུ་ཡག་ཏུ་གསལ་ཡོང་དུས་དེང་སང་ཆོས་དད་མེད་མཁན་ཚོས་བོད་ཀྱི་ཆོས་ཟེར་དུས་ཙ་ན་དེ་རིག་པའི་ཐོག་ནས་བསམ་བློ་བཏང་ཡག་ཡོད་བསྡད་པ་ཅིག་གི་ཨེ་ནི་སེམས་པ་བཟང་པོ་བྱེད་ཡག་གི་གཞན་ཕན་གྱི་བློ་དེ་དག་ཨེན། ཆོས་ཐམས་ཅད་བཏགས་དོན་བཙལ་ན་རྙེད་རྒྱུ་མེད་དེ། ཨེན། བརྟེན་ནས་བཏགས་ཙམ་ཞིག་ཡིན་པ་གཅིག་གིས་སྟོང་ཉིད་ཀྱི་གོ་བ་དེ་ཚོ་ཟུང་དུ་འབྲེལ་ཡོང་དུས་གཞན་དང་མི་འདྲ་བ་གཅིག་གིས་གོ་བ་རླབས་ཆེན་པོ་སེམས་རྒྱུད་ལ་བོད་ཀྱི་ཕན་ཐོགས་མཁན་ཅིག་འདུག་ག་ང་རང་ཚོ་བོད་གངས་ཅན་པ་ཚོས་དངོས་གནས་དྲང་གནས་ཀྱི་སྔོན་གྱི་ཆོས་རྒྱལ་ཚོའི་ཐུགས་རྗེ་བཀའ་དྲིན་ནས་བཟུང་བ་གཅིག་གིས་ཨེན། རྒྱལ་མཆོག་གོང་མ

ད་ངའི་ངོས་ནས་ཆ་བཞག་ན་རྒྱལ་དབང་གི་མིང་ཅིག་ཡོད་རེད་དེ་འདྲ་ཡིན་དུས་རྩ་ནས་བོད་གངས་ཅན་གྱི་ལྗོངས་ལ་ཡོད་བསྡད་པའི་སངས་རྒྱས་ཀྱི་ཆོས་ལུང་དང་རྟོགས་པའི་བདག་ཉིད་ཨེ་ནས་བསླབ་པ་གསུམ་གྱི་ཉམས་ལེན་དུ་སུ་བྲིས་ཆེ་བ་གཅིག་གི་ཆོས་ཚུལ་བཟང་པོ་ཞེ་པོ་གཅིག་ཡོད་བསྡད་པ་གཅིག་གིས་ད་དེ་ཅིག་གིས་ལྟ་སྒོམ་སྤྱོད་གསུམ་བྱས་ནས་ལྟ་གྲུབ་དེ་ཚོ་ཐོག་ལ་ཡ་ཨེ་ནི་ཀླུ་སྒྲུབ་ཡབ་སྲས་ཀྱི་གཞུང་འདིའི་རིགས་རྣམ་འགྲེལ་ནི་ཨེ་ནི་དབུ་མ་བཞི་བརྒྱ་པ་འདིའི་རིགས་ཐོག་ནས་ཏོག་ཙམ་བསམ་བློ་བཏང་ཡོང་དུས་དངོས་གནས་དྲང་གནས་ཀྱི་རིགས་པས་ཇི་ཙམ་དཔྱད་ན་ཡང་ཨེ་ནི་དཔྱད་མི་བཟོད་པ་མིན་པ་རིགས་པས་ཇི་ཙམ་དཔྱད་པ་དེའི་ཚོད་ཀྱིས་སེམས་ལ་དཔེ་ངེས་པ་ཐོབ་ཡག་ཡོད་བསྡད་པ་ཅིག་གིས་ད་ཞེ་པོ་ཅིག་ཟབ་པོ་ཅིག་རེད་ཤག་ཨན། དེ་འདྲ་ཡིན་དུས་ད་རེས་ཁ་སང་ཚན་རིག་པའི་ནང་ནས་དེ་སྔ་ཆོས་ཁས་མི་ལེན་མཁན་ཆོས་ཟེར་ལབ་ན་རྨོངས་དད་རེད་ཟེར་ནས་ཟེར་མཁན་ཚོས་ད་ད་རེས་ཁ་སང་ང་ཚོ་སྐད་ཆ་བཤད་བྱས་དུ་གོ་དུག་རུ་བྱེད་ཡོང་དུས་རྩ་ནས་དངོས་གནས་དྲང་གནས་ཀྱི་སངས་རྒྱས་པའི་ཆོས་བོད་གངས་ཅན་གྱི་ལྗོངས་ལ་ཡོད་པའི་ཆོས་དེ་སེམས་ཁམས་རིག་པ་དང་འབྲེལ་ནས་སེམས་ལ་བཟོ་བཅོས་རྒྱག་ད་ཞེ་པོ་ཅིག་ཡག་པོ་རེད་ཤག་བྱས་ད་མང་པོས་དགའ་པོ་བྱེད་ཀྱི་འདུག་ག། དེ་ནས་མུ་མཐུད་ཡང་བཀའ་སློབ་གནང་ལུགས་ལ་ད་ང་ཚོ་བཙན་བྱོལ་བ་ཆགས་པ་ཡིན་ནའི་ལས་བོད་ཀྱི་ད་ཆོས་ཚུལ་རྒྱ་ཆེ་ལ་གཏིང་ཟབ་པོ་ཡོད་པ་དེ་ཡིན་པས་ན་བདག་པོ་རྒྱབ་བྱེད་ཅེས་ཡོད་རེད་ལ་ཉམས་ལེན་ཡག་པོ་གཅིག་དགོས་ཀྱི་ཡོད་པ་ཚང་མས་སེམས་རྒྱུད་བཟང་པོ་གཅིག་གི་ཡོང་ཡག་ལ་འབད་བརྩོན་དགོས་པའི་སྐོར་ལ་བཀའ་འདུག་སེ་ཞིག་གནང་སོང། ད་གང་ལྟར་ང་རང་ཚོས་བོད་ཀྱི་སངས་རྒྱས་ཀྱི་བསྟན་པ་འདི་དངོས་གནས་དྲང་གནས་ཀྱི་བོད་མི་གངས་ཅན་པའི་ཅིག་ད་སྤྱི་ནོར་ཡིན་པ་ཙམ་དུ་མ་ཟད་པའི་འཛམ་བུ་གླིང་འདིའི་སྒང་གི་འགྲོ་བ་མིའི་རིགས་ཚང་མའི་བློ་ལ་ཡང་ཕན་ཐོགས་ཡོད་བསྡད་ཡག་གཅིག་དང་སེམས་ལ་རན་པོ་ཡོང་བསྡད་ཡག་གཅིག་གི་ད་སྤྱི་ནོར་ཆགས་བཞག་ཟེར་དེ་འདྲ་ཡིན་དུས་ཨེ་ནི་ང་རང་ཚོ་དེ་བོད་རིགས་ཚོ་ད་ཕ་མེས་ནས་ཆུང་ཆུང་སྒང་ནས་ད་གང་ད་སངས་རྒྱས་པའི་ཆོས་ལ་ཡ་དད་མོས་བྱས་ཆགས་བསྡད་ཡོག་རེད། ད་བར་སྐབས་རྐྱེན་ཡང་མང་པོ་ཞེ་དྲག་བྱུང་པ་རེད་དེ་ཡིན་ནའི། ཅིག་འཛམ་བུ་གླིང་འདི་སྒང་ལ་སྔར་བོད་ཀྱི་ཆོས་དོ་སྣང་མེད་མཁན་ཚོས་ཡང་ད་དེ་རིང་ཁ་སང་དོ་སྣང་གསར་པ་ཅིག་སླེབས་བྱས། མདོར་ན་ཚན་རིག་པ་སེམས་ཁམས་རིག་པའི་སྐོར་ལ་དོ་སྣང་བྱེད་མཁན་མང་པོ་ཅིག་གིས་ད་བོད་ཀྱི་སངས་རྒྱས་པའི་ཆོས་ལ་ཡ། དོ་སྣང་གསར་པ་ཞིག་བྱ་བཞིན་ཡོང་གི་ཡོད་རེད། རྒྱ་ནག་ནང་ལ་ཆ་བཞག་ནའི་དེ་དེ་བཞིན། བོད་ཀྱི་སངས་རྒྱས་པའི་ཆོས་ལ་ཡ་དོ་སྣང། ཤུགས་ཆེན་པོ་ཅིག་འདུག་སེ་ཡོང་བསྡད་ཀྱི་འདུག་ག་ས་དེ་འདྲ་ཡིན་དུས་སངས་རྒྱས་ཀྱི་བསྟན་པ་པའི་ཅིག་གི་ད་ཉམས་ཆག་ཞེ་དྲག་ཆེན་པོ་བྱུང་པ་རེད་དེ་ཡིན་ནའི་གང་ལྟར་ང་རང་ཚོའི་སངས་རྒྱས་པའི་ཆོས་ཚན་རིག་དང་མཐུན་པ་སེམས་ཁམས་རིག་པ་དང་འབྲེལ་བསྡད་མཁན་རིགས་པས་ཇི་ཙམ་དཔྱད་ན་ཡང་རིགས་པའི་གནོད་པ་མེད་བསྡད་པ་ད་དེ་འདྲ་གི་ཆོས་ཚུལ་དེ་ད་དེ་རིང་ཁ་སང

བོད་ལུང་པ་ད་ད་ལྟ་རྒྱ་མི་རྒྱ་མི་གུང་ཁྲན་གྱིས་ཕ་གིར་དབང་བསྒྱུར་མཁན་རེད་དེ་ཡིན་ནའི་བོད་ཀྱི་སངས་རྒྱས་པའི་ཆོས་དེ་རྒྱ་ཧོར་བོད་གསུམ་ལ་སྔ་མོ་ནས་འབྲེལ་བ་ཡོད་རེད་ལ་ད་དེ་རིང་ཁ་སང་ཤུགས་ཆེ་རུ་འགྲོ་བསྡད་ཡག་ཅིག་ཨེ་ནས་དེ་སྔ་བོད་ཀྱི་སངས་རྒྱས་པའི་ཆོས་ལ་དོ་སྣང་ཁོ་རང་ཁྱོན་ནས་མེད་བསྡད་མཁན་གྱི་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་དོ་སྣང་གསར་པ་བྱེད་བསྡད་ཡག་ཅིག་དེ་འདྲ་ཆགས་བསྡད་ཡོད་རེད་ཨ་ནི་ང་རང་ཚོ་ད་བཙན་བྱོལ་བ་ཆགས་ནས་བསྡད་ཡོད་རེད་དེ་ཡིན་ནའི་དེ་འདྲ་གི་ཆོས་ཚུལ་དངོས་གནས་དྲང་གནས་ཀྱི་དཔེ་རྒྱ་ཆེ་གཏིང་ཟབ་ཞེ་པོ་ཞིག་ཡོད་བསྡད་པ་དེ་ད་ང་ཚོས་ད་ལྟ་བར་དུ་བདག་པོ་བརྒྱབ་པ་རེད་ད་ད་དུང་ཡང་ད་བོད་ཀྱི་བདེན་མཐའ་གསལ་ལ་ཉེ་བ་ཞིག་ཕལ་ཆེར་རེད་དེ་འདྲ་ཡིན་དུས་ཙ་ན་ང་ཚོ་ཚང་མ་ལོག་གིས་པའི་ཉམས་ལེན་ཡག་པོ་བྱེད་སངས་རྒྱས་ཀྱི་ཆོས་འཛིན་སྐྱོང་སྤེལ་གསུམ་བྱས་ཟེར་ཡ་དེ། ཅིག་ཁ་ནས་མར་ཅིག་གི་ཚིག་སྐྱོར་རྒྱུ་ཡོད་པ་ཙམ་མ་ཡིན་པར་དོན་དག་བསམ་བློ་བཏང་ནས་ཨེ་ནི་སྡེ་སྣོད་གསུམ་གྱི་རི་དང་དོན་དག་དེ་ཡི་དེ་བློ་ལ་ཡ་ངེས་བསྡད་མཁན་ཅིག་དང་བློ་ལ་ངེས་པ་ཙམ་དུ་མ་ཟད་པའི་ཉིན་རེ་ཉིན་རེའི་འཚོ་བའི་ནང་ལ་ཡ་ཨེ་ནི་ཚུལ་ཁྲིམས་ཀྱི་བསླབ་པ་ཏིང་ངེ་འཛིན་གྱི་བསླབ་པ་ཨེ་ནི་ཤེས་རབ་ཀྱི་བསླབ་པ་དེ་ཡི་དེ་ཉིན་རེ་བཞིན་དུ་ང་རང་ཚོ་ཕ་གི་ག་ཚོད་ཐུབ་ཐུབ་ཀྱིས་ཕར་གོམས་འདྲིས་རུ་བྱས་ནས་ཨ་ནི་སླར་བོད་ལ་ཡག་སངས་རྒྱས་ཀྱི་ཆོས་བྱེད་ཡག་གི་རང་དབང་རུ་ཡག་ཏུ་ཐོབ་བྱས་འགྱུར་བ་རུ་ཕྱིན་པའི་ཁ་ཐུག་ལ་ང་ཚོ་དངོས་གནས་དྲང་གནས་ཀྱི་བོད་ཀྱི་ཨ་ནི་སངས་རྒྱས་པའི་ཆོས་སྤུས་དག་པོ་ཞིག་ཡོད་བསྡད་པ་འདི། དངོས་གནས་དྲང་གནས་ཀྱི་འཛམ་བུ་གླིང་གི་གཅེས་ནོར་བྱས་ནས་འཛམ་བུ་གླིང་ལ་ངོམ་ཆོག་པ་ཞིག་གི་ད། ཆོས་ཚུལ་ཅིག་ཆགས་བསྡད་ཡོད་རེད། ཨེ་ནས་ང་རང་ཚོ་ཚང་མ་ལོག་གིས། ཡག་པོ་ཅིག་གིས་ད་སོ་སོས་སྔོན་ལ། སློབ་གཉེར་བྱས། དོན་དག་དེ་ཡག་པོ་ཅིག་ཤེས་པ་བྱས། ཨེ་ནས་དོན་དག་ཤེས་པ་ཙམ་དུ་མ་ཟད་པའི་ཨེ་ནས་སོ་སོས་ཉིན་རེ་བཞིན་དུ། ག་ཚད་ཐུབ་ཐུབ་ཀྱི་ཉམས་ལེན་ཡག་པོ་བྱས། ཨེ་ནི་ཆོས་ཀྱི་སྙིང་པོ་བྱང་ཆུབ་ཀྱི་སེམས་རེད། ཨེ་ནི་འཕགས་པ་སྤྱན་རས་གཟིགས་ལ་ཡང། གསོལ་བ་བཏབ་བྱས། ཨེ་ནི་མ་ཎི་ཡིག་དྲུག། ང་རང་ཚོ་བོད་མི། ཆུང་ཆུང་སྒང་ནས་མ་ཎི། འདོན་མཁན་ཆགས་བསྡད་ཀྱི་ཡོད་རེད་ད་དེ་འདྲ་ཡིན་དུས། དེ་ང་རང་ཚོའི། གོམས་གཤིས། ཤིག་གི་རྙིང་པ་ཅིག་གི་ཆོ་མེད་པ་ཅིག་རེད་མི་འདུག། དངོས་གནས་དྲང་གནས་ཀྱི་ཆོས་ཀྱི་སྙིང་པོ་བྱང་ཆུབ་ཀྱི་སེམས་རེད། དེའི་ལྷག་པའི་ལྷ་མཆོག་འཕགས་པ་སྤྱན་རས་གཟིགས་ཨེ་ནི་བོད་གངས་ཅན་དེ། ང་ཚོའི་གངས་ཅན་པའི་ལྷ་སྐལ་བྱས་ནས་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་པ་ཡིན་དུས་ཙང་ནས། དུས་རྒྱུན་དུ་མ་ཎི་ཡག་པོ་བགྲངས་ཨེ་ནི། ག་ཚད་ཐུབ་ཐུབ་ཀྱིས་ཨེ་ནི་སངས་རྒྱས་པའི་ཆོས་བོད་གངས་ཅན་གྱི་ཕྱོགས་ལ་ང་ཚོས་བདག་པོ་རྒྱག་ཡ་དེ། གང་འདྲ་ཅིག་ཡོད་པ་དེ་སློབ་སྦྱོང་བྱེད་ཡ་དེ་གལ་ཆེན་པོ་ཞེ་དྲག་རེད་ཨེ་ནི་ཚང་མས་ཧུར་ཐག་བྱས་བྱས་སློབ་སྦྱོང་ཡག་པོ་གནང་ཤོག

མི་རིང་བར་ད་གཞིས་བྱེས་མཉམ་འཛོམས་བྱུང་པའི་མཚམས་ལ་ཨེ་ནི་བོད་ཀྱི་རྒྱལ་ས་ལྷ་སར་གསུང་ཆོས་གནང་རྒྱུའི་ཐུགས་རེ་གནང་གི་ཡོད་པ་ལ་སོགས་པའི་སྐོར་ནས་བཀའ་སློབ་ཅིག་གནང་སོང། ཨེ་ད་ད་རེས་སྐབས་སུ་བབས་པ་ང་ཚོ་མ་ཎི་དུང་སྒྲུབ་བྱེད་ཡ་གི་ད་འགོ་ཚུགས་ཀྱི་ཡོད་རེད་ཨེ་ནི་མ་ཎི་ཡག་པོ་ཅིག་བསགས་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་བགྲང་བ་དང་ཆབས་ཅིག་གཙོ་བོ་ཨེ་ནི་སྙིང་རྗེའི་ལྷ་ཡིན་དུས་ཙང་ནས་ད་སྙིང་རྗེ་བསྒོམ་ཡག་དེ་གལ་ཆེན་པོ་ཞེ་དྲག་རེད་ཤག་བྱང་ཆུབ་ཀྱི་སེམས་སེམས་པ་བཟང་པོ་བྱས་ནས་བསྒོམ་ཡག་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཨེ་ནི་ཚང་མས། མ་གཞི་བོད་པ་སྤྱིར་བཏང་གི་མི་དེར་ལྟོས་ན་ང་ཚོ་བོད་པ་ཚོ་འཛུམ་ཤིག་ཤིག་འདྲ་བོ་ཅིག་གོ་ཡོད་རེད་ད་དེ་ང་ཚོ་མུ་མཐུད་ནས་རྒྱུན་འཛིན་བྱེད་ཐུབ་ཡ་ད་ང་ཚོའི་མི་རབས་གསར་པ་ཡོང་མཁན་ཚོའི་བོད་ཨ་ནི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་གི་མི་རེད་སེམས་པ་བཟང་པོ་བྱེད་དགོས་རེད་ཟེར་ཡ་འོ་ད་དེ་ང་ཚོ་ཕྲུ་གུ་ཆུང་ཆུང་སྒང་ནས་འདུག་བ་སེམས་ལ་བག་ཆགས་ཐུབ་པ་ཅིག་གི་ཨ་ནི་ཚང་མས་གནང་ཤོག་ཨ། ང་ཚོ་མ་ཎི་བསག་ཡ་གི་ཚིག་ཙམ་མ་ཡིན་པར་དོན་དག་ཅིག་གི་གཞན་ཕན་གྱི་བློ་དེ་ཡག་པོ་ཅིག་བསམ་བློ་བཏང་ལག་ལེན་གྱི་ཐོག་ནས་ཡིན་ནའི་འོ་ད་ག་ཚད་ཐུབ་ཐུབ་ཀྱི་གཞན་ཕན་བསྒྲུབ་ཡ། གཞན་ལ་གནག་སེམས་གནོད་སེམས་དེ་འདྲས་མི་བྱེད་ཡ། འོ་ད་དེ་ཡིན་དེ་ང་ཚོ་བོད་པའི་གོམས་གཤིས་རེད་ལ། འཕགས་པ་སྤྱན་རས་གཟིགས་ཀྱི་བྱིན་རླབས་ཀྱི་རྟགས་མཚན་འདྲ་བོ་དེ་གི་ཆགས་བསྡད་ཡོད་རེད་ཨ་ནི་ང་ཚོ་ཚང་མས་ང་རང་ཐེ་བས་ང་ཚོ་ཚང་མ་ལོ་ཨ་ནི་ཧུར་ཐག་པ་ད་གནང་ཤོག་ཨ་ཨ་ནི་ད་དེ་མ་ཎི་དུང་སྒྲུབ་ཀྱི་ཨ་ནི་སྙིང་པོ་འདྲ་བོ་དེ་བྱང་ཆུབ་ཀྱི་སེམས་བསྒོམས་ནས་ཡག་པོ་བསམ་ད་ད་དེ་རེད། ཨ་ནི་བོད་ཀྱི་འགྱུར་བ་ཏན་ཏན་ཡོང་ས་རེད། རྒྱ་ནག་ལ་ད་རེས་ཁ་སང་འགྱུར་བ་འགྲོ་བསྡད་ཀྱི་འདུག་བ། དེ་སྔ་ལས་ཏོག་ཙམ་དྲག་པ་དེ་འདྲ་ཡོང་བསྡད་ཀྱི་འདུག་ཨ་ནི། རིང་པོར་མི་ཐོགས་པར་ང་རང་ཚོ་བོད་ལ་ཡ། ང་རང་ཚོ་གཞིས་ལུས་རྒྱ་ཆེའི་མི་མང་དང་ང་ཚོ་ཚང་མ་ལོ། ཐུག་བྱས། ཨ་ནི་རྩེ་ཕོ་བྲང་དང། གཅིག་གིས་ལྷ་སའི་ཇོ་བོ་དང་གཅིག་འདི་ཡིན་ཏེ། ཡག་པོ་ཅིག་མཇལ། ཨེ་ང་རྟག་པར་འདི་དྲན་ཡོང་གི། ལྷ་ས་ཨ་མདའ་བཞུགས་ཁྲི་གླིང་གི་ས་ནི་རྒྱ་ཆེན་པོ་འཇོག་རེད། ངས་དེ། ད། གཅིག་གིས་སངས་རྒྱས་པའི་ཆོས་ངོ་སྤྲོད་དང་འབྲེལ་ནས། ཨོ་དེ་འདྲས་ཀྱི་ད། ཨོ། ཅེས་པ་སོ་སོའི་བསམ་ཚུལ་ཡོད་པ་དེ་ཡིན་ཏོག་ཙེ་བཤད་ཡག་ཅིག་གིས་ཕལ་ཆེར་གོ་སྐབས་ཅིག་ད་ཡོང་ཡག་གི་བཟོ་འདུག་ཨེ་ནས་ཚང་མས་ཧུར་ཐག་གནང་ཤོག་ཨེ་ད་རེས་འཕགས་པ་སྤྱན་རས་གཟིགས་ཀྱི་ད་གང་ལྟར་གསོལ་བ་བཏབ་ནས་ད་ང་ཚོ་མ་ཎི་དུང་སྒྲུབ་བྱེད་ཀྱི་ཡོད་རེད་ཨེ་ནས་ཚང་ཁ་ནས་ཨེ་ནས་ཨོཾ་མ་ཎི་པད་མེ་ཨོཾ་མ་ཎི་པད་མེ་ཟེར་ཡག་གི་ཚིག་ཙམ་བརྗོད་པ་ཙམ་མ་ཡིན་པ་སེམས་ཀྱི་གཏིང་ནས་བསམ་པ་བཟང་པོ་བྱང་ཆུབ་ཀྱི་སེམས་ཨེ་ནི་དེའི་ཐོག་ལ་བསམ་བློ་བཏང་འདུག་ན་སྟོང་ཉིད་ཀྱི་ལྟ་བ་དང་འབྲེལ་ནས་དེ་འདྲའི་གི་ད་ག་ཐབས་ཤེས་ཟུང་འབྲེལ་གྱི་ད་ག་ད་བློ་སྦྱང་ཡ་དེ་ཡི་དེ་ཨེ་ནི་ག་ཚད་ཐུབ་ཐུབ་ཅིག་ཚང་མས་ཨེ་ནི་གཟབ་གཟབ་གནང་ཤོག་ཨེ་ནི་ངའི་ངོས་ནས་ཆ་བཞག་ན་ཞོགས་ཀས་ཡར་ལངས་པ་ད་ག་བྱང་ཆུབ་ཀྱི་སེམས་སྒོམ་གི་ཡོད་སྟོང་ཉིད་ཀྱི་ལྟ་བ་སྒོམ་གི་ཡོད་འོ་ད་ཁྱེད་རང་ཚོ། ག་ད་ངའི་ཆོས་གྲོགས་རེད་ཨོ་ཚང་མས་ཞོགས་ཀས་ཡར་ལངས་པ་ད་ག་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་སྒོམ་ཡ་ཚང་མས་ཨེ་ནི་ཧུར་ཐག་གནང་ཤོག་ཨ་ཨེ་ནི་ད་ག་ཡིན་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། ལགས་སོ་ད་གོང་གི་བཀའ་སློབ་དེ་ག་ཡིན་པ་ཡིན་ན་ད་རེས་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་གཅིག་གི་ཉིན་མོ་དེ་ད་མ་ཎི་དུང་སྒྲུབ་ཀྱི་སྐབས་ལ་རྒྱལ་བ་རིན་པོ་ཆེ་ནས་བསྩལ་གནང་པའི་བཀའ་སློབ་ཅིག་རེད་ལ་དེ་བཞིན་ཡང་ཟླ་བ་ལྔ་པའི་ཚེས་པ་བཅུ་བདུན་གྱི་ཉིན་མོ་དེ་ཡང་རྒྱལ་བ་རིན་པོ་ཆེ་ནས་ད་དམིགས་བསལ་གྱི་མཇལ་ཁ་ཅིག་གནང་ཡོད་རེད་དེ་ཡིན་ནའི་ལས་གསང་སྔགས་རྡོ་རྗེ་ཐེག་པའི་གཞུང་ལ་སློབ་གཉེར་གནང་མཁན་དགེ་བཤེས་མ་ཁག་ཅིག་ལ་མཇལ་ཁ་གནང་པའི་སྐབས་ལ་བཀའ་སློབ་གནང་པའི་དུམ་བུ་འདི་དེ་ཟུར་འདོན་ཅིག་ཞུས་ཡོད།

ཁོར་དམིགས་བསལ་གྱི་འབྲེལ་བ་ཞིག་འདུག་བ། ཨེ་ང་རང་ཚང་མ་ལོ། བྱང་ཆུབ་ཀྱི་སེམས། སེམས་པ་བཟང་པོ་བྱེད། ཤེས་སོང། ཨེ་ནི། འཛམ་གླིང་ཤར་ནུབ་ག་ས་ག་ལ། དེ་རིང་ཁ་སང་ད་དོ་སྣང་གསར་པ་ཞིག་ལ་ཕྱི་ནས་སླེབས་ཡོང་གི་ཡོད་རེད་ནང་པའི་ཆོས་ལ། ཨང་ཁྱེད་རང་ཚོས་ཅིག་ཞབས་འདེགས་སྒྲུབ་ཐུབ་ཡ་བྱུང་ན། དཔེ་ཡག་པོ་ཡོད་རེད་ཤེས་སོང། ཨེ་ནི་ཧུར་ཐག་བྱེད་ཨ།
གཞན་དག་ཡིན། དེ་ནས་ཡང་མུ་མཐུད་ངོ་སྤྲོད་ཞུ་ཡ་ལ་ད་ད་རེས་སྤྱི་ཟླ་ལྔ་པའི་ཚེས་ལྔའི་ཉིན་མོ་དེ་ཡིན་པས་ན་བཞུགས་སྒར་རྡ་རམ་ས་ལའི་གཙུག་ལག་ཁང་གི་གསུང་ཆོས་ར་བའི་ནང་ལོགས་ལ། རྒྱ་གར་གྱི་ད་བོད་དོན་རྒྱབ་སྐྱོར་ཚོགས་པ་འདི་དབུ་བརྙེས་རྗེས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྐབས་དེར་དམིགས་བསལ་རྒྱལ་བ་རིན་པོ་ཆེ་ཞབས་སོར་འཁོད་གནང་པ་དང་བཀའ་སློབ་གནང་ཡོད་རེད་ལ་འདི་ནས་ཡང་ང་ཚོས་ནི་བཀའ་སློབ་ཆ་ཚང་ཅིག་ཅིག་ངོ་སྤྲོད་ཞུ་གི་ཡིན་འདིའི་ནང་ལོགས་ལས་རྒྱལ་བ་རིན་པོ་ཆེའི་བཀའ་སློབ་ནང་ལོགས་ལ་ད་བཞུགས་སྒར་རྡ་རམ་ས་ལ་དེ་ཡིན་པས་ན། རྒྱ་གར་གྱི་སྲིད་བློན་ནེ་རུས་གཏན་འཁེལ་གནང་བ་ཅིག་དང། དུས་ད་ལྟ་བར་ལ་ས་ཆ་དེ་ད་བཙན་བྱོལ་བོད་མི་ཚོ་རང་དབང་གི་ངང་ནས་གནས་ཐུབ་པ་ཅིག་བྱུང་ཡོད་རེད་ལ། ཨ་ནི་འཕགས་བོད་གཉིས་དེ་ཡིན་པས་ན་ཐུན་མོང་མ་ཡིན་པའི་ད་འབྲེལ་བ་ཅིག་ཆགས་ཡོད་པ་འདི་ནས་བྱས་རྗེས་ཨ་ནི་རྒྱལ་བ་རིན་པོ་ཆེ་ནས་བཀའ་སློབ་འདུག་སེ་གནང་སོང། ཡ། ད་དེ་རིང་ཨེ་རེད་དྷ་རམ་ས་ལ་ང་དེ་བཙན་བྱོལ་བ་བྱས་ནས་ད་སྡོད་སའི་ད་བསྟི་གནས་རུ་ཆགས་བྱས་བསྡད་དེ་ཡོད་རེད། ས་ཆ་དེ་ཨེ་རེད་རྒྱལ་བ་རིན་པོ་ཆེ་གི་བཞུགས་ས་བྱེད་ཀྱི་ཡིན་བྱས་ནས་ཇ་ཝར་ལཱལ་ནེ་རུས། གཏན་འཁེལ་བ་རེད། ཀང་ར་རྫོང་ཁོངས་དེ། ད་ཏཱ་ལའི་བླ་མ་བཞུགས་ས་དེ་ཀང་ར་རྫོང་ཁོངས་ནང་ལ་བཞུགས། ཨེ་ང་ཚོ་གྲ་སྒྲིག་བྱེད་ཀྱི་ཡིན་བྱས་ནས། ནེ་རུ་རང་གིས་ཐག་བཅད་པ་རེད། ཨེ་ད་ལོ་དེའི་རིང་ལ། དེ་ས་ཆ་དེའི་སྒང་ལ། ཨེ་རེད། ང་རང་ཚོ། རྒྱ་གར་མི་མང་གཅིག་སྒྲིལ་གཅིག་བཟུང་གིས། ང་ཚོ་དེ་རང་དབང་ཐོབ་ཐང་ཆ་ཚང། ཡོད་པ་ཅིག་དང་ཨེ་ནི་ཆོས་ལུགས་རིས་མེད་བྱས་ནས་བྱེད་ཡག་ཡོད་བསྡད་པ་ཅིག་གིས་ད་ང་ཚོ་དུས་ད་ལྟ་བར་དུ་འདུག་བསྡད་པ་རེད། ཨེ་ནི་ང་ཚོ་དེ་བོད་མིར་ཆ་བཞག་ན་བོད་ཀྱི་རིག་གཞུང་གང་ལྟར་དེ་ང་ཚོས་ད་ཁུངས་བཅོལ་ས་རུ་དེ་ཨེ་ནི་ནང་པ་སངས་རྒྱས་པའི་གཞུང་འདི་ང་ཚོ་ཁུངས་བཅོལ་ས་དེ་རེད། ཆ་ཚང་བཀའ་འགྱུར་བསྟན་འགྱུར། པོ་ཏི་སུམ་བརྒྱ་ཙམ་ཅིག་ཚང་མ་རུ་མགོ་ལ་ཡ་རྒྱ་གར་སྐད་དུ་རྒྱ་གར་སྐད་དུ་རྒྱ་གར་སྐད་དུ་ཟེར་ནས་ཡོད་བསྡད་ཡོད་རེད། བྱས་ཙང་ང་རང་ཚོ་བོད་པ་ཀོ་ཐུ་མོ་མ་ཡིན་པའི་ད་འདྲ་བ་ཅིག་ཕ་ཀོས་གཉིས་པོ་དེ་ཐུ་མོ་མ་ཡིན་པའི་འདྲ་བ་རེད་ཤག་ཅིག་བོད་ཀྱི་དངོས་གནས་དྲང་གནས་ཀྱི་ད་རིག་གཞུང་གཏིང་ཟབ་ཡོང་ཡག་དེ་བསམ་བློ་རྒྱ་གར་ནས་ཚུར་ཡོང་བསྡད་པ་ཅིག་ཆགས་བསྡད་ཡོད་རེད། དེ་ནི་ཆོས་རྒྱལ་སྲོང་བཙན་སྒམ་པོས་རྒྱ་ནག་དང་འབྲེལ་བ་ཆགས་ཡོད་རེད། རྒྱ་བཟའ་དང་འཁྲུངས་ས་སྐྱོན་བྱས་རྒྱ་བོད་གཉིས་ཡང་འབྲེལ་བ་དེ་ཤུགས་ཆེན་པོ་ཞེ་པོ་ཆགས་བསྡད་ཡོད་རེད། རེད་དེ་ཡིན་ནའི

ཁྱེད་རང་ཚོ་རྒྱ་ཡི་མཁན་པོ་ཚོ་རྒྱ་ནག་ལ་མར་ལོག་ཐད་རོགས་གནང་ཨ་ཟེར་ནས་ཞུས་ཡོད་རེད། ད་ག་ནང་བཞིན་ཡང་མུ་མཐུད་བཀའ་སློབ་ནང་ལོགས་ལ་ད་རྒྱ་གར་ནས་བཀའ་བསྟན་འགྱུར་འདི་བོད་ཡིག་ནང་ལོགས་ལ་ནི་བསྒྱུར་ཐུབ་ཡོད་རེད་ལ་བོད་པས་ཡིན་ནའི་ལས་འདི་དག་ལ་སློབ་སྦྱོང་བྱས་བྱས་ཡོད་རེད་རྒྱལ་བ་རིན་པོ་ཆེ་མཆོག་ནས་སྐུ་ན་ཆུང་དུས་ནས་བྱས་བྱས་སློབ་སྦྱོང་གནང་བ་འདི་ནི་གཞན་དང་མ་འདྲ་བ་ཅིག་ཡོད་པ་དམིགས་བསལ་ཅིག་ཡོད་པ་འདིའི་སྐོར་ནས་བཀའ་བསྡུར་ཅིག་གནང་སོང། ཨེ་ནི། མཁན་ཆེན་ཞི་བ་འཚོ། དེ་དུས་ད་ནཱ་ལེན་དྲའི་མཁས་པའི་གྲལ་ཆགས་བསྡད་ཡོད་རེད། ཨེ་ནི་མཁན་ཆེན་ཞི་བ་འཚོ་བོད་ལ་གདན་ཞུ་གནང་ནས་ཨེ་ནི། བོད་ལ་ཡང་སངས་རྒྱས་ཀྱི་ཆོས་འདི་ད་ནཱ་ལེན་དྲ་ནས་མར་ཡོང་བསྡད་པ། གང་ལྟར་རྒྱ་གར་མཁས་པའི་བཞེད་གཞུང་དྲི་མ་མེད་པ་ད་འདི་ཨེ་ནི་ང་ཚོ་བོད་ལ་བཙུགས་དགོས་འདུག་འདུག་བྱས་ནས་མཁན་ཆེན་ཞི་བ་འཚོ་གདན་ཞུ་གནང་པ་རེད། ཨེ་ནི་མཁན་ཆེན་ཞི་བ་འཚོས། ཨེ་ནི། ཁྱེད་རང་ཚོ་བོད་ལ་ཡག་ཁྱེད་རང་ཚོ། ཨེ་ནི། སྲོང་བཙན་སྒམ་པོའི་སྐབས་ནས་བྱས་ནས་བོད་ཡིག་ཟུར་དུ་འདུག་ག། རྒྱ་ཡིག་ལ་གོ་གི་མི་འདུག་ག། ཙང་དེ་འདྲ་ཡིན་དུས་རྩ་ནས། གང་ལྟར་སོ་སོའི་བོད་ཡིག་ཞིག་ཡོད་པ་ཡིན་དུས་རྩ་ནས་ད། རྒྱ་གར་གྱི་བཅོམ་ལྡན་འདས་ཀྱི། ཨེ་ནི། བཀའ་དེ་བས་བཅོམ་ལྡན་འདས་རང་གིས་ད་བཀའ་འགྱུར། གཞུང་དེ་ཚོ་དེ་བས་ཨེ་ནི་བསྟན་འགྱུར་གྱི་གཞུང་མང་པོ་ཅིག་ཨེ་ནི་བོད་ཡིག་ནང་ལ་བསྒྱུར་ཡག་ཅིག་བྱུང་པ་རེད། བྱས་ནས་ད་ཨོ་བོད་ལ་ཡག་མཁན་ཆེན་ཞི་བ་འཚོས་ཨེ་ནི་གང་ལྟར་ནཱ་ལེན་དྲའི་ལྟ་གྲུབ་འདི་གྱི་འདི་སློབ་སྦྱོང་བྱས་ནས་སངས་རྒྱས་པའི་གཞུང་རྒྱ་ཆེ་མུ་མེད་ཅིག་ཡོད་བསྡད་པ་འདི་གྱི་འདི་ཚོ་བསྒྱུར་ཡག་གི་འགོ་བཙུགས་ནས་ད་དེ་རིང་ཁ་སང་ང་ཚོ་བཀའ་འགྱུར་པོ་ཏི་བརྒྱ་ལྷག་ཙམ་ཞིག། བསྟན་འགྱུར་པོ་ཏི་ཉིས་བརྒྱ་ལྷག་ཙམ་ཞིག། གང་ལྟར་ལེགས་སྦྱར་སྐད་ནས་ཚུར་བསྒྱུར་བྱས་པ། ཡང་པཱ་ལི་གི་གཞུང་ནང་ནས་ཚུར་བསྒྱུར་བྱས་པ་ཡོད་རེད། གང་ལྟར་འདི་གྱི་འདི་ང་རང་ཚོ་བོད་སྐད་དང་བོད་ཡིག་རང་གི་ཐོག་ནས་ཆ་ཚང་བཤད་ཐུབ་ཡོད་རེད། ཨེ་ནས་ང་དེ་ཨེ་ནས་གང་ལྟར་ནང་པའི་དགེ་སློང་ཅིག་ཡིན་པ་ཡིན་དུས་རྩ་ནས་ནང་པའི་ཡུལ་གྲུ་ཚོ་ནས་གནས་སྐོར་དང་སྦྲགས་ནས་དེ་ང་ཚོ་མཇལ་ཡག་གི་གོ་སྐབས་མང་པོ་ཡོང་གི་འདུག་བ་ཨེ་འདུག་བཀའ་མོལ་ཞུས་པའི་ཁ་ཐུག་ལ་ཨེ་ནས་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡང་བཀའ་འགྱུར་བསྟན་འགྱུར་པོ་ཏི་སུམ་བརྒྱ་ལྷག་ཙམ་ཞིག་གི་གང་ལྟར་གཞུང་ད་བོད་ཡིག་རང་ནང་ལ་ཆ་ཚང་ཞིག་ཡོད་རེད་ལ། ཨེ་ནི་དེ་གྱིས་ནི་ང་ཚོ་སློབ་སྦྱོང་བྱེད་ཀྱི་ཡོད་རེད། སློབ་སྦྱོང་བྱས་པ་དང་ཆབས་ཅིག་ཨེ་ནི་ཉམས་ལེན་བྱེད་ཀྱི་ཡོད་རེད་སྒོམ་རྒྱག་གི་ཡོད་རེད། ཨེ་ནི་སྒོམ་ལ་འཇོག་སྒོམ་དང་དཔྱད་སྒོམ་ཞེས་ཡོད་པ་ཡིན་དུས་རྩ་ནས་འཇོག་སྒོམ་རྐྱང་རྐྱང་མ་ཡིན་པར་དཔྱད་སྒོམ་གྱི་ཐོག་ནས་འདུག་དཔྱད་པ་བྱས་ནས་ཙང་དེ་འདྲ་ཡིན་དུས་རྩ་ནས་ཚད་མ་ཚད་མའི་གཞུང་དེ་གྱིས་དེ་གལ་ཆེན་པོ་བརྩིས་བྱས་ང་ཚོ་སློབ་སྦྱོང་བྱེད་ཀྱི་ཡོད་རེད། ཡིན་དང་མིན་ཟེར་ཡ་དེ་རིག་པས་དཔྱད་པ་བྱས་ནས་པས་སངས་རྒྱས་ཀྱིས་གསུངས་པ་རེད་པས་ཡིན་དང་ཡིན་ཟེར་ཡ་མིན་པ་བྱས་སངས་རྒྱས་ཀྱིས་གསུངས་པ་རེད་དེ་ཡིན་ནའི་ད་རྒྱུ་མཚན་ག་འདྲས་རེད་དོ་ཟེར་ནས་འདུག་དཔྱད་པ་བྱས་ཡ་དེ་ང་རང་ཚོ་དེ་རིང་ཁ་སང་ཡིན་ནའི་ང་ཚོ་དམ་བཅའ་ཆེན་པོ་དེ་འདྲ་བཞག་ནས་རྟགས་གསལ་གཏོང་མཁན་ཚོས་མདོ་དང་བསྟན་བཅོས་ཀྱི་ལུང་དེ་འདྲ་དྲངས་པའི་ཁ་ཐུག་ལ་མི་གུས་ཞབས་ཀྱི་རྩ་བ་བྱས་ནས་ཞྭ་མོ་དམ་བཅའ་བཞག་མཁན་དེ་གིས་ཞྭ་མོ་དེ་མར་ཕུད་ཨེ་ནས་ལུང་འདི་ཉན།

དེ་བཞིན་ད་ང་རང་ཚོ་ད་བོད་ཀྱི་ནང་པ་སངས་རྒྱས་པའི་ཆོས་འདི་ཡིན་པས་ན་རིགས་པས་ད་དཔྱད་པ་བྱེད་ཡ་ཡོད་པ་འདི་དམིགས་བསལ་ཅིག་ཆགས་ཡོད་རེད་ལ་རྒྱལ་བ་རིན་པོ་ཆེ་མཆོག་ནས་ཡིན་ནའི་ལས་ཐུགས་ཉམས་མྱོང་གི་ཐོག་ནས་ངོ་སྤྲོད་གནང་པ་དང་ཚང་མས་མུ་མཐུད་འབད་བརྩོན་དགོས་པའི་སྐོར་ལ་དགའ་གཏུགས་ཅིག་གནང་སོང། འདི་རིགས་པས་དཔྱད་པ་བྱེད་ཡ་དེ་ཞེ་པོ་ཅིག་རྩ་ཆེན་པོ་རེད་ཤག

གདན་ས་སོགས་གྲྭ་སྐོར་བཞག། དེ་ནས། ལྷ་ས། ཁྱམས་རའི་ནང་ལ་ཡང། སྨོན་ལམ་གྱི་དམ་བཅའ་བཞག་བྱས་བྱས་པ་ཡིན། དེ་ནས་སྨོན་ལམ་དམ་བཅའ། བཞག་དུས། ཕྱག་བཞག་ན། གཟབ་སྤྲོས་ཞེ་དྲག་ཡོད་རེད། མི་དེ་སྐྱེ་བ་བཟང་པོ་ཞིག་རེད།

ཞོ་ཁས་ཡང་ལགས་མོ་ད་ག། བཅོམ་ལྡན་འདས་ཀྱི་བཀའ་ཡི་སྙིང་པོ་བྱང་ཆུབ་ཀྱི་སེམས་དང་ཨེ་ནི་སྟོང་ཉིད་ཀྱི་ལྟ་བ་དེ་ཞོགས་ཀས་ཡར་ལང་བ་ད་ག་བསམ་བློ་གཏང་གི་ཡོད། ང་ཚོ་དེ་རྒྱ་གར་ལ་ཡོད་བསྡད་པའི་གདན་ས་ཁག་གཙོ་བོར་གྱུར་པའི་གཞུང་ཆེན་སློབ་གཉེར་གནང་མཁན་དེ་གྱད་འདི་ད་ག་རང་ཞེས་དངོས་གནས་དྲང་གནས་ཀྱི་བའི་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བ་བྱས་ནས་ཉམས་བཞེས་གནང་གི་ཡོད་རེད། རྗེས་སུ་ཡི་རངས་ཡོད་ལ་ད་དུང་ཡིན་ན་ཡང་མུ་མཐུད་ནས་ད་ང་ཚོ་ལུང་པ་འདི་བཙན་བྱོལ་བ་ཆགས་བྱས་བོད་ལུང་པའི་ནང་ད་མ་རེད་དེ་ཡིན་ནའི་ང་རང་ཚོའི་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་ཨེ་ནས་སངས་རྒྱས་ཀྱི་བསྟན་པ་ཅིག་འཛིན་སྐྱོང་སྤེལ་གསུམ་བྱེད་ཨེ་ནས་མུ་མཐུད་ནས་ད་ལྟ་ཕན་ཆད་གནང་བ་ནང་བཞིན་མུ་མཐུད་ནི་ཚང་མས་ཤུགས་བསྐྱེད་གནང་རོགས་གནང་ཞེས་ནི་ཞུ་ཡ་ཡིན།
དེ་བཞིན་དུ། ད་རེས་ཀྱི་ནི་བཀའ་སློབ་འདིའི་ནང་ལོགས་ལ་བཙན་བྱོལ་ནང་ལོགས་ལ་ཡིན་པའི་ནི་ད་བོད་ཀྱི་ལོ་ངོ་སྟོང་གི་ད་རིག་གཞུང་དེ་གའི་སློབ་སྦྱོང་བྱས་པ་དང་ཆབས་ཅིག་དེང་དུས་ཀྱི་ཤེས་ཡོན་ལ་སློབ་སྦྱོང་བྱེད་བཞིན་ཡོད་རེད་ལ་རྒྱ་གར་གཞུང་ནས་ཡིན་ནའི་ལས་དེ་གའི་གི་ཐོག་ལ་ནི་མཐུན་རྐྱེན་དང་ཕྱག་རོགས་གནང་པ་དེ་གའི་ལ་རྒྱལ་བ་རིན་པོ་ཆེ་ནས་ནི་ཐུགས་རྗེ་ཆེ་ཞུས་གནང་སོང།
ཨེ་ནི་ད་རྒྱ་གར་ལ་ངས་ཅིག་གསར་གཏོད་གསར་བ་ཅིག་བྱེད་ཡ་ཅིག་དེ་ཨེ་ནི་བཙུན་མ་ཚོས་དཔེ་ཆ་མཚན་ཉིད་བལྟས་པ་རེད། འབོད་སྐུལ་བྱས་ནས་ད་དེ་རིང་ཁ་སང་བཙུན་མ་ཚོའི་ནང་ལོགས་ལ་ཨེ་རྟགས་གསལ་བཏང་བྱས་ངས་ཡག་ཐག་ཆོད་ཡོང་གི་ཞེ་དྲག་ཡག་པོ་རེད། ཨེ་རེད། ད་ག་ནང་བཞིན་གྱི་ཡང་ང་ཚོ་སློབ་གྲྭ་ཁག་གི་དེ་སྔ་ཆོས་ཀྱི་ཆོས་དགེ་བྱས་ནས་ཆོས་ཀྱི་དགེ་རྒན་ཟེར་བཟོ་ཅིག་ད་མིང་དེ་འདྲ་ཞིག་བཏགས་བྱས་ཡོང་གི་ཡོད་རེད་དེ་ངས་འགྱུར་བ་བཏང་བྱས་ལྟ་གྲུབ་དགེ་རྒན་ཟེར་ཆོས་དགེ་ལབ་ན་ཆོས་བྱེད་དགོས་བཟོ་ཞིག་འདུག་ག་ལྟ་གྲུབ་ཟེར་ལབ་ན་ཅིག་གི་ཕྱི་ནང་གི་ལྟ་གྲུབ་ཀྱིས་མཚོན་པའི་པའི་ལྟ་གྲུབ་འདྲ་མི་འདྲ་སློབ་སྦྱོང་བྱེད་ཡག་རེད་པ་དེ་འདྲ་ཡིན་དུས་ཆོས་དགེ་ཟེར་ལབ་མ་ལབ་མ་ལབ་པ་བྱས་ལྟ་གྲུབ་དགེ་རྒན་ཟེར་བྱས་ཀྱི་མིང་ཅིག་ཁྱེར་ན་ཡག་པོ་འདུག་ཟེར་ནས་ངའི་བསམ་འཆར་བཤད་དེ་རིང་ཁ་སང་མི་ཚོས་དེ་ལག་ལེན་སྐྱེལ་གྱི་ཡོད་རེད། ང་ཚོ་དེ་བཙན་བྱོལ་བ་ཚོས་ཨེ་ནི་སོ་སོའི་ལྟོ་གོས་འགྲིག་ཙམ་ཅིག་མ་ཡིན་པ། དེང་དུས་ཤེས་ཡོན་སློབ་སྦྱོང་བྱས། དེ་དང་ཆབས་ཅིག་བོད་རང་གི་ལོ་སྟོང་ཕྲག་གི་རིང་གི་ཨནི་རིག་གནས་བཀའ་འགྱུར་བསྟན་འགྱུར་ནང་ལ་ཡོད་པ་དེ་ཚོ་རེད་དེ་མུ་མཐུད་ནས་སློབ་སྦྱོང་བྱས་འདུག་བྱེད་ཀྱི་ཡོད་རེད། ཨེ་དེ་འདྲ་ཞིག་གི་གོ་སྐབས་ནི་གཙོ་ཆེན་རྒྱ་གར་གཞུང་གིས་ད་དེ་ཡེ་དེ་དངོས་གནས་དྲང་གནས་ཀྱི་དཔེ་དེ་རོགས་རམ་རྒྱ་ཆེན་པོ་ཅིག་གནང་བྱས་འདུག་ཟེར་རེད། དམིགས་བསལ་གྱི་ཐུགས་རྗེ་ཆེ་ཞེས་ནས་ཞུ་གི་ཡིན་ལ། ཨེ་ནི། ད་ག་ནང་བཞིན་ང་ཚོ་བོད་ཕྲུག་གཞོན་སྐྱེས་དེང་དུས་ཀྱི་ཤེས་ཡོན་སློབ་པ་དང་ཆབས་ཅིག་ཨེ་ནི་ལྟ་གྲུབ་དགེ་རྒན་གྱི་ཐོག་ནས་ཅིག་གི་ནང་ཆོས་ཀྱི་ཅིག་གི་ལྟ་གྲུབ་སྐོར་དེ་འདྲའི་སློབ་སྦྱོང་བྱས་བྱས་བྱེད་ཀྱི་ཡོད་རེད་ས་དེ་འདྲ་ཡིན་དུས་ཙང་ནས། ཕྱོགས་གཅིག་ནས་བསམ་བློ་བཏང་ན་དེ་སྔ་ང་རང་ཚོ་བོད་ལ་ཡོད་པའི་སྐབས་ལ་ཡིན་ན་སྤྱིར་བཏང་སློབ་ཕྲུག་ཚོ་དེ་འདྲའི་གི་གོ་སྐབས་ཀྱི་ཡོག་མ་རེད་ད་དེ་རིང་ཁ་སང་ང་ཚོ་དེ་ལྟ་གྲུབ་དགེ་རྒན་བཙུགས་ནས་ཡང་སློབ་སྦྱོང་བྱེད་ཡག་ཡོད་བསྡད་པ་འདུག་བྱེད་ཀྱི་ཡོག་རེད་དེ་འདྲའི་ཡིན་དུས་ངས་ནི་ང་ཚོ་བཙན་བྱོལ་བ་བྱས་ནས་བསྡད་པའི་རིང་དེ་ད་ཕྱི་ནང་གི་མཐུན་རྐྱེན་མང་པོ་ཅིག་གཙོ་ཆེན་རྒྱ་གར་གཞུང་གིས་གནང་བ་རེད་དེ་འདྲ་ཡིན་དུས་ཙང་ནས་ད་རེས་ཡང་ན་གོ་སྐབས་འདི་བཟུང་ནས་རྒྱ་གར་གཞུང་ལ་ཡང་ཐུགས་རྗེ་ཆེ་ཞེས་ནས་ཞུ་གི་ཡིན། ཨ་ནི་འབྲེལ་ཡོད་རྒྱ་གར་གྱི་ལས་ཁུངས་ཁག་གཙོ་ལས་རྒྱ་གར་གྱི་ལས་ཁུངས་ཨ་ནི་ནང་སྲིད་ལས་ཁུངས་དང་གཅིག་གི་དེ་འདྲ་གི་གང་ལྟར་འབྲེལ་ཡོད་ཀྱི་ལས་ཁུངས་ཁག་གཙོས་བཅས་ཀྱི་ལས་བྱེད་པ་སོགས་ལ་ད་རེས་གོ་སྐབས་འདི་བཟུང་ནས་ངས་ཐུགས་རྗེ་ཆེ་བཀའ་དྲིན་རྗེས་སུ་དྲན་ནས་ཞུ་གི་ཡོད། ང་ཚོ་ཚོགས་པ་འདི་བཙུགས་ནས་ཨེ་ནི་ལོ་ཉི་ཤུ་རྩ་ལྔ་ཕྱིན་བཞག་ཨེ་ད་དེ་དངོས་གནས་དྲང་གནས་ཀྱི་ཁ་ཡོད་ལག་ཡོད་ཀྱི་བྱས་རྗེས་བཞག་ཡོད་རེད། ལོ་ཉི་ཤུ་རྩ་ལྔ་ཧྲིལ་བོ་འཁོར་བའི་དུས་ཆེན་སྲུང་བརྩི་ཞུ་བཞིན་ཡོད་ལ་རྒྱ་གར་རྒྱལ་ཡོངས་ནས་འཕགས་བོད་མཉམ་འབྲེལ་ཚོགས་མི་རྣམས་མཉམ་ཞུགས་གནང་སྟེ། ཨ་ནེ་ཚང་མས་དངོས་གནས་དྲང་གནས་ཀྱི་ཞིག་གི་ཁ་ཡོད་ལག་ཡོད་ཀྱི་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཡག་གི་དོན་དག་ལ་ཨེ་ནི། དངོས་གནས་དྲང་གནས་ཀྱི་དཔེ་ཕྱོགས་མང་པོ་ཅིག་ནས་རྒྱབ་སྐྱོར་ཨེ་ནི་རོགས་རམ་གནང་གི་ཡོད་པ་དེ། ཨེ་རེད་ཞེ་ཐག་པ་ནས་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ཨེ་བཀྲ་ཤིས་བདེ་ལེགས། དེ་ནས་ད་ཐ་མ་དེ་ཡང་ང་ཚོའི་གསན་མཁན་རྣམ་པ་ཚོར་དེ་ཅིག་ངོ་སྤྲོད་ཞུ་གི་ཡིན་ད་ད་རེས་སྤྱི་ཟླ་ལྔ་པའི་ཚེས་གསུམ་གྱི་ཉིན་མོ་དེ་ཆ་བཞག་ཡིན་ན་ཡང་རྒྱལ་བ་རིན་པོ་ཆེ་ནས་བཞུགས་སྒར་གྱི་ཕོ་བྲང་ལ་མཇལ་ཁ་ཅིག་གནང་ཡོད་རེད་ད། སྐབས་དེ་དུས་ཡ། བཀའ་སློབ་གནང་ཡ་ནང་ལོགས་ལ་བོད་ཀྱི་ཆོས་དང་རིག་གཞུང་འདི་ང་རང་ཚོ་གཅེས་འཛིན་དགོས་ཡ་དེ་གལ་ཆེན་པོ་གཅིག་ཡིན་པ་འདི་ཐོག་ནས་ཨ་ནི་བཀའ་སློབ་གནང་པའི་དུམ་བུ་འདི་གཅིག་ཟུར་འདོན་ཞུས་ཡོད། ང་ཚོ་བོད་པ། ཨ་ནི་བཙན་བྱོལ་བ་བྱས་ནས་བསྡད་དེ་ཡོད་རེད་དེ་ཡིན་ནའི་བོད་ཀྱི་ཆོས་དང་རིག་གཞུང་དེ་ཚང་མས་གཅིག་ཟིན་བྱས་བསྡད་དེ་ཡོད་རེད་ད།། དེ་དངོས་གནས་གཟི་བརྗིད་རེད་ཤག། ཡང་ང་ཚོས་གཅིག་སོ་སོའི་རིག་གཞུང་ཟིན་ནས། ཅིག་ཆགས་སྡང་སྐྱེ་བྱེད་དེ་མ་རེད། དངོས་གནས་དྲང་གནས་ཀྱི་སེམས་པ་བཟང་པོ་བྱེད་ཡ། ཀུན་ལ་ཕན་སེམས་བྱེད་ཡ། ཨེ་ལྷག་དོན་ཉམ་ཐག་པོ་ཚོ་ལ་ཡ་རོགས་བྱེད་ཡ། དེ་དེ་ང་ཚོ་བོད་པའི་རིག་གཞུང་ཆགས་བསྡད་ཡོད་རེད་གོམས་གཤིས་ཆགས་བསྡད་ཡོད་རེད། དཔེར་ན་ང་ཚོ་བོད་པ།

འཛམ་བུ་གླིང་འདིའི་སྒང་ལ་ཡ། ཅིག་མིག་དཔེ་བསྟན་ཐུབ་ཡག་ཅིག་ཆགས་བསྡད་ཡོད་རེད། བྱས་ཙང་ང་ང་ཚོས་དེ་བོད་ཀྱི་ཆོས་དང་རིག་གཞུང་ཟེར་ནས་ཅིག་དཔེ་སྐད་ལོག་རུ་རྒྱབ་བསྡད་ཡག་དེ། བོད་པའི་གོམས་གཤིས་དེ་ཅིག་བརྩེ་བ་བྱེད་ཡག་ཅིག་དང་གཞན་ལ་འབུ་ཚུན་ཆད་ལ་ཀྱང་གནོད་པ་མ་བྱེད་ཡག་ཅིག་གི་གོམས་གཤིས་ཡོད་བསྡད་པ་དེ། འཛམ་བུ་གླིང་འདིའི་སྒང་ལ་ཕན་ཐོགས་འདུག་ག། འཛམ་བུ་ནི་འདི་གང་ལ།

ནང་པའི་ཆོས་དེ་ལ་ཡ་དོ་སྣང་བྱེད་མཁན་དེ་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་མཁན་རེད། ཤེས་སོང་ངམ། ཨེ་དེ་དང་ཆབས་ཅིག་ཏཱ་ལའི་བླ་མ་ཟེར་བ་ཙམ་ནས་དགའ་མོས་བྱས་ཏེ་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་ག་ས་དེ་འདྲ་ཡིན་དུས། ང་རང་ཚོ་བོད་པའི་ཆོས་དང་རིག་གཞུང་འདི་ང་ཚོ་བོད་པ་ཉུང་ཤས་ཤིག་གིས་བདག་པོ་རྒྱབ་བསྡད་ཡ་དེ་མ་རེད་པ་འཛམ་བུ་གླིང་འདིའི་སྒང་གི་མི་ཚང་མ་ལ་ཡ་དངོས་གནས་བྱམས་བརྩེ་ལྡན་པ་ཅིག་གིས། ད་འཛམ་བུ་གླིང་ཅིག་བཟོ་ཐུབ་ཡ་གཅིག་གི་དེ་ང་ཚོ་ཚང་མའི་ལས་འགན་ཆགས་བསྡད་ཡོད་རེད། ཤེས་སོང། ང་ཚོ་བོད་པ་ཚོས་དངོས་གནས་དྲང་གནས་ཀྱི་ཡ་རབས་སྤྱོད་བཟང་ཡོད་བསྡད་པ་དེ་ང་ཚོ་བོད་པའི་གོམས་གཤིས་དང་རིག་གཞུང་རེད་པ་དེ་ང་ཚོས་བདག་པོ་རྒྱབ་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཨ་ནི་ཁྱེད་རང་ཚོ། དེ་མི་གསར་བ་འདི་འདྲ་གི་དཔའ་གཡོ་བྱེད་ཀྱི་ཡོད་པས།